གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། འདི་ལོར Tibetan Friendship Group Australia སྟེ་ཨོ་གླིང་བོད་ཀྱི་མཛའ་འབྲེལ་ཚོགས་པ་ཐོག་མར་དབུ་བརྙེས་ནས་ལོ་ངོ་ལྔ་བཅུ་ཧྲིལ་པོ་འཁོར་བའི་དུས་དྲན་སྲུང་བརྩི་གནང་ཡོད་འདུག་དང་བླངས་བ་ཚོགས་པ་དེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ནས་ད་བར་རྒྱ་གར་ནང་ཡོད་པའི་བོད་མི་སྐྱབས་བཅོལ་བ་ཁག་ཅིག་ལ་དཔལ་འབྱོར་གྱི་རོགས་རམ་གནང་བཞིན་ཡོད་འདུག་བཀྲ་ཤིས་རྡོ་རྗེ་ལགས་ནས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་བཟུང་ད་བར་ཨོ་གླིང་བོད་ཀྱི་མཛའ་འབྲེལ་ཚོགས་པའི་འགན་འཛིན་གནང་བཞིན་ཡོད་པ་དང། ཁོང་གིས་ཁེ་མེད་ཀྱི་ཚོགས་པ་དེའི་དམིགས་ཡུལ་གཙོ་བོ་སྐོར་འདི་ལྟར་འགྲེལ་བརྗོད་གནང་སོང།

ད་ང་ཚོ་གི་གཅིག་གང་ཟག་སྒེར་དུ་ཟེར་ནས་རོགས་པ་བྱེད་ཀྱི་ཡོད་མ་རེད་དཱ། གཅིག་སློབ་གྲྭ་གི་གཅིག་ཚོགས་པ་གི་བརྒྱུད་ནས་འདུག་སེ་རོགས་པ་བྱེད་ཀྱི་ཡོད་རེད། ད་དཔེ་ཆ་བཞག་ན་ཐི་སི་བྷི་འདྲ་པོ་བྱས་ཨ་ནི་ཐི་སི་བྷི་ཨ། སི་བྷི་ཁག་མང་པོ་འདུག་ཨ་ནི་ང་ཚོ་གི་དུས་ཚོད་འདྲ་པོ་བྱས་ཐི་སི་བྷི་ཨ Upper ཐི་སི་བྷི་ཨ་ནི། ཨ་ནི་ད་སློབ་གྲྭ་དེ་ནང་ལ། སྤུ་གུ་དེ་ཚོ་ལ་སྦྱིན་བདག་ང་ཚོ་གི་འཚོལ་ཡ་བྱས་ཨ་ནི་ཁོ་ཚོ་གི་ག་ཟེར། པེ་ཤག་དེ་ཚོ་ང་ཚོ་ཁོ་ཚོ་ལ་ཕར་འདུག་སེ་གཏོང་གི་ཡོད་རེད། ད་སྤྱི་བཏང་གི་ཞལ་འདེབས་རྒྱབ་པ་ཡིན་ན་ད་ཁོ་ཚོ་ཁག་ཅིག་གི་ང་ཚོ་ཞལ་འདེབས་སྤྱི་བཏང་འདུག་སེ་ཞལ་འདེབས་ཡིན་ལ་ནི་ལ་འུ་འདི་ཚང་མ་དེ་ང་ཚོ་གི་ད་ཚོགས་པ་ཁག་ལ་ཚོགས་པ་ཁ་ཤས་ལ་ད་དམིགས་བསལ་གྱི་དགོས་མཁོ་ག་འདྲེ་འདུག་དེ་འདྲེ་བཏང་ནས་ང་ཚོ་གི་ཚོགས་པ་ལ་མར་བགོ་བཤའ་བྱེད་འདུག་ཟེར་ཕར་པེ་ཤག་དེ་བཏང་གི་ཡོད་རེད་ལ། ཨ་ནི་དེ་མིན་པ་ཅིག་ཡང་ཁ་ཅིག་གི General Donation དེ་དེ་ང་ཚོ་ང་གི་ཕྱུག་ཁ་ཅིག་དེ་འདྲེ་ཡིན་སྲིད་ཡང་མིན་ན་སྨན་ཁང་ཅིག་དེ་འདྲེ་ཡིན་ཡང་མིན་ན་ང་ཅིག་གཞོན་གཞོན་དེ་ཚོ་གི་ད་ཕེ་ཤེ་ལེ་ཅིག་རྒྱ་གར་ནང་ལ་ཁ་ལག་ད་རིག་ཨ་ནི་ག་ས་ལྷོ་རིང་དེ་འདྲེ་ཡིན་ལབ་པ་ཡིན་ན་ཨ་ནི་ང་ཚོ་དེ་འདྲེ་གི་མར་བགོ་བཤའ་བྱེད་འདུག་དེ་འདྲེ་ལ་ཕར་བཏང་གི་ཡོད་རེད་ལ།

ད་སྦྱིན་བདག་མང་ཆེ་ཤོས་ཅིག་སྦྱིན་བདག་རྙིང་པ་འདྲ་པོ་རེད་ཤག་ད་སྦྱིན་བདག་ཁ་ཤས་ཁ་ཤས་འདྲ་པོ་ཅིག་ད་ལོ་ཉི་ཤུ་རྩ་ལྔ་ཚུགས་མཁན་དེ་སྦྱིན་བདག་ཅིག་ནུས་བ་རྒྱུ་དེ་འདྲས་འདུག་ཨ་ནི་གསར་པ་དེ་འདྲས་འདུག་དཔེ་ཆ་བཞག་ན་ད་ལོ་འདྲ་པོ་ཡིན་ན་ང་ཚོ་སྦྱིན་བདག་མི་སྦྱིན་བདག་སྤུ་གུ་གི་སྦྱིན་བདག་སུམ་ཅུ་གྱི་མི་ཚོས་རང་མ་སོང་ཨ་ནི་གཙོ་བོ་སྦྱིན་བདག་དེ་ཚོ་ཚང་མ་ད་ཨོ་སི་ཀྲི་ལི་ཡ་རང་དེ་འདྲས་རེད་ད་ལྟ་དེ་ནི་དངོས་གནས་གཅིག། ད་ལྟ་ང་ཚོ་ད་ལྟ་བར་དུ་གི་བོད་པ་གི་སྦྱིན་བདག་ད་ལོ་གསུམ་བཞི་ཙམ་ཕྱིན་འགྲོ་སོང་ཨ་ནི་ང་ཚོ་བོད་པ་སྦྱིན་བདག་བྱས་ནས་ཏི་སི་བི་སློབ་གྲྭ་གི་སྤུ་གུ་ལ་སྦྱིན་བདག་བྱས་ནས་སྔོན་མ་ཁོ་རང་ད་ལྟ་ད་ང་ཚོ་ཨ་ཕོ་དགའ་དགའ་གི་སྤུ་གུ་བྱེད་ཡོད་རེད་ཨ་ནི་ད་མི་ཚང་མ་ཧ་གོ་གི་ཡོད་རེད་ཨ་ཕོ་དགའ་དགའ་ལགས་དི་སམ་པ་ཨ་ནི་ཁོ་རང་གི་སྤུ་གལ་ཏེ་སྲིད་པའི་སྤུ་གུ་གཅིག་ལས་གཞན་དག་ཅིག་ཡོད་རེད་ད་ཁོ་དེ་བཞིན་དག་ཅིག་ནི་ལོ་གསུམ་བཞི་མ་ཡིན་ཚེ་གཅིག་འགྲོ་ཤོག་བསམ་ཡོད། ཨ་ནི་དེ་མ་གཏོགས་ཨ་ནི་ད་ལྟ་ང་ཚོ་བོད་པ་གི་བོད་པ་ལ་རོགས་པ་ཞིག་ནི་མི་སྲིད་གཞན་དག་ད་ལྟ་བར་དུ་ཁྱེད་རང་མ་གསུང་ལ་ཨ་ནི་ཡིན་ན་ང་ཚོ་གི་དམིགས་ཡུལ་དེ་གཅིག་མ་འོངས་པ་གཅིག་བོད་པ་དེ་ཚོ་གི་བོད་པ་རང་ལ་གཅིག་རོགས་པ་གཅིག་ཡག་དག་གཅིག་གཞན་དག་ཅི་རུ་ཅི་རུ་གྱི་ཨ་དམིགས་ཡུལ་དེ་ང་ཚོ་སྔོན་མ་ནས་དུས་སུ་ཡོད་ལ་མ་འོངས་པ་ལ་དེ་སུ་རེ་བ་དེ་འདི་ཡོད། དེ་བཞིན་ཚོགས་པ་དེ་ནི་ཁེ་མེད་ཀྱི་ཚོགས་པ་ཞིག་ཡིན་པས་ཚོགས་གཙོ་གཙོས་པའི་ལས་ཀ་གནང་མཁན་ཆ་ཚང་གླ་མེད་དྭང་བླངས་པ་ཡིན་འདུག། ང་ཚོ་ཚོགས་པ་དེ་གི་ཚོགས་མི་མི་ཚོགས་གཙོ་གཅིག་ཚོགས་གཞོན་གཅིག་ཨ་ནི་དངུལ་གཉེར་གཅིག་ཨ་ནི་དྲུང་ཆེན་གཅིག་ཨ་ནི་ང་ཚོ་མི་ལྔ་ཞིག་ཡོད་རེད། ཨ་ནི་དེ་མ་ཡིན་པའང་ཚོགས་པ་ཁག་གི་ཨ་ནི་ཡང་ང་ཚོ་གི་དྲུང་ཆེན་ལགས་ཀྱི་རེད་ས་གནས་ས་གནས་ཀྱི་དྲུང་ཆེན་ལགས་ཀྱི་རེད་དེ་འདྲས་ཡང་མི་ང་ཚོ་མི་ལྔ་དྲུག་ཅིག་ཡོད་རེད་ལ་ཕལ་ཆེར་མི་བཅུ་བཅུ་གཅིག་བཅུ་གཉིས་བཅུ་གཅིག་དུ་བཅུ་ནས་དང་བླངས་ལས་ཀ་བྱས་ནས་བསྡད་ཡོད་རེད་ཨ་ནི་ཁོང་ཚོ་ཚང་མ་ད་དང་བླངས་དང་བླངས་རང་རེད་ང་ཚོ་དཔེ་ཆ་བཞག་པས་ན་ང་ཚོ། ཚོགས་འདུ་འདྲ་བོ་ཅིག་འཚོགས་དགོས་ཡིན་ན་ད་ཅིག། Northern Beaches འདྲ་བ་ལ་ཚོགས་འདུ་འཚོགས་དགོས་ན་ཁོང་ཚོས་ཆུ་ཚོད་གཅིག་དང་ཁ་ཅིག་ཆུ་ཚོད་གཉིས་ཙམ་བྱས་ནས་མོ་ཊ་བཏང་ནས་ནི་ཚོགས་འདུ་ལ་འོང་གི་ཡོད་རེད་ཨ་ནི་དེ་ཚོ་གི། མོ་ཊ་གི་འགྲོ་སོང་དང་སོ་སོ་གི་སོ་སོ་གི་འགྲོ་སོང་ཚང་མ་སོ་སོ་སྒེར་གྱི་ཁོ་རང་ཚོ་སྒེར་གྱི་བཏང་ནས་ཚུར་བྱས་ནས་འོང་གི་ཡོད་རེད་ལ། ཨ་ནི་ད་དེ་ནང་ཚོགས་པ་དེ་ནང་ང་ཚོ་ཚོགས་མི་འདྲ་བོ་ཡིན་ན་ཨ་ནི་ང་ཚོ་བོད་པ་ད་ལྟ་ད་བོད་པ་གཉིས་བོད་པ་གསུམ་ཅིག་མ་གཏོགས་ཡོད་མ་རེད་ལ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་མཐུན་རྐྱེན་བསྐྲུན་བཞིན་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱས་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ནང་འགོ་བཙུགས་གནང་གི་ཡོད་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific། dot anu། dot edu། dot au། སི་ལ།